ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་རྒྱ་གར་བྱང་ཤར་སྒང་ཏོག་དང་ས་ལུ་སྒ་ར་གཉིས་ཀྱི་ནང་གི་ཆོས་འབྲེལ་མཛད་འཆར་ཁག་ལེགས་པར་གྲུབ་པའི་གི་རྗེས་སུ་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་ཡོད་པ་ལྟར། གོང་ས་མཆོག་རྡོ་རྗེ་གདན་དུ་ཆིབས་སྒྱུར་སྔ་རྗེས་རིམ་པར་གནང་བ་ལ་བརྟེན་ནས་འཕགས་བོད་གཉིས་འབྲེལ་ཡོད་ལས་སྣེ་རྣམ་པ་ལ་ཆིབས་སྒྱུར་གྲ་སྒྲིག་གནང་སྒོ་ཁག་ཕན་ཚུན་རྒྱུས་མངའ་ཡོད་དུས་སྔར་དང་མི་འདྲ་བར་ལས་སླ་པོ་ཞིག་ཆགས་ཡོད་སྐོར། ཆིབས་སྒྱུར་གྲ་སྒྲིག་ཚོགས་ཆུང་གི་ཁོངས་ཡོད་རྡོ་རྗེ་གདན་ལ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འགན་འཛིན་དགེ་བཤེས་བསྟན་འཛིན་དཀོན་མཆོག་ལགས་ཀྱིས་གསུངས་ཡོད་པ་རེད།

རྡོ་རྗེ་གདན་དུ་ཆིབས་སྒྱུར་གྱི་སྐབས་སུ་སྐུ་ཡི་བསྲུང་བྱ་གཙོ་བོར་གྱུར་པའི་གི་མི་མང་གི་བདེ་འཇགས་སོགས་ཀྱི་ཆེད་དུ་རྒྱ་གར་ས་གནས་ཁག་ནས་ཉེན་རྟོག་པ་ཉིས་སྟོང་བདུན་བརྒྱ་ཆེད་གཏོང་གནང་ཡོད་པ་རེད། གོང་ས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་ཀྱི་ཡོད་པ་དེ་ནི་ས་གནས་ཙམ་མ་ཡིན་པར་སྦི་ཧར་མངའ་སྡེ་ཡོངས་ལ་སྐལ་བཟང་གི་དུས་སྐབས་ཤིག་ཡིན་དུས་མགོན་པོ་གང་ཉིད་ཀྱི་ཆིབས་སྒྱུར་གྱི་གྲ་སྒྲིག་ཁག་རྒྱ་གར་དབུས་ས་གཞུང་ནས་གནང་བཞིན་ཡོད་པ་དེ་ལ། ང་ཚོས་ཕྱར་གྲུ་མཉམ་འདེགས་ཀྱིས་རྒྱབ་སྐྱོར་ཞུ་བཞིན་ཡོད་ཅེས་སོགས་གསུངས་ཡོད་པ་རེད། ཡང་རྒྱ་གར་གཞུང་གིས་བོད་ནི་ལོ་རྒྱུས་ཀྱི་ཐོག་ལ་རང་བཙན་གྱི་རྒྱལ་ཁག་ཞིག་དང་རྒྱ་ནག་གིས་བཙན་བཟུང་བྱས་པ་ངོས་འཛིན་ཡོང་ཐབས་སུ་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལི་ནང་ཕེབས་ཏེ་ཞུ་གཏུག་གནང་གི་ཡོད་པ་རེད། དེ་ཡང་རྒྱ་གར་རྒྱལ་ས་ལྡི་ལིའི་ནང་ལ་དགུན་ཁ་ཡི་གྲོས་ཚོགས་ལས་རིམ་འགྲོ་བཞིན་ཡོད་པ་དང་བསྟུན་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་སྣེ་ཁྲིད་གནང་སྟེ་སྤྱི་འཐུས་བསྟན་པ་ཡར་འཕེལ་ལགས་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་བཅས་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ལ་ཕེབས་ཏེ་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་བཅུ་གཉིས་ནས་བཅུ་དྲུག་གི་བར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་བའི་གི་ལས་འགུལ་སྤེལ་བཞིན་ཡོད་པ་རེད་དེ་ཡི་ནང་ལ་རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ལྷན་ཁང་གི་ཚོགས་གཙོ་དང་ཚོགས་གཞོན་འཐུས་མི་ཁག་ཅིག་དང་རྒྱ་གར་གྲོས་ཚོགས་གོང་མ་ཡི་འཐུས་མི་དང་དེ་བཞིན་རྒྱལ་ས་ལྡི་ལི་མངའ་ཁུལ་གྱི་ས་གནས་གྲོས་ཚོགས་འཐུས་མི་བཅས།

ལྷག་པར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཀྱི་ཁྲིམས་སྒྲིག་ཁག་ཡིག་གཟུགས་ཀྱི་ལྗགས་བཀོད་གནད་ཡོད་མི་སྣ་ཚོགས་ཀྱིས་བོད་ནང་རྒྱ་ནག་གི་ཚན་རིག་བརྟག་དཔྱད་དང་རང་བྱུང་ཐོན་ཁུངས་སྔོག་འདོན་བྱེད་བཞིན་ཡོད་པ་སོགས་ཀྱིས་འཛམ་གླིང་གནམ་གཤིས་འགྱུར་ལྡོག་ལ་གནོན་ཤན་ཐེབས་བཞིན་ཡོད་པའི་ཀྱི་སྐོར་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྐུལ་གནང་དགོས་པ་སོགས་སྤྱི་འཐུས་རྒྱུན་ལས་ཚོགས་ཆུང་གིས་ཞུ་གཏུག་གནང་བཞིན་ཡོད་པ་རེད།

ཟླ་བ་བཅུ་གཉིས་པ་ཡི་ཚེས་བཅུ་གསུམ་གྱི་ཉིན་རྒྱ་ནག་གི་བཙོན་འོག་ཏུ་ཡོད་པའི་རྡོ་རྗེ་བཀྲ་ཤིས་ཀྱི་གཅེན་པོ་མགོན་པོ་སྐྱིད་དང། ཁོང་མོ་ཡི་བཟའ་ཟླ་ཆོས་སྐྱོང་གཉིས་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་རྒྱ་ནག་གི་མི་དམངས་ཁྲིམས་ཁང་ཟེར་བའི་གི་མདུན་ལ་ངོ་རྒོལ་བྱེད་པའི་གི་སྐབས་སུ་ས་གནས་རྒྱ་ནག་གི་ཉེན་རྟོག་པ་གིས་འཛིན་བཟུང་བྱས་ནས་ཉེན་རྟོག་པ་གི་ལས་ཁང་གི་ནང་ལ་བཙན་ཁྲིད་བྱས་ཡོད་པ་མ་ཟད།

རྒྱ་ནག་གི་ཉེན་རྟོག་པ་གིས་འཛིན་བཟུང་བྱེད་སྐབས་འཛིན་བཟུང་བྱས་ཆོག་པའི་གི་ཡིག་ཆ་སོགས་གང་ཡང་བསྟན་མི་འདུག་ལ། བཀག་ཉར་བྱས་པའི་གི་གནས་ཚུལ་བོད་ནང་དང་རྒྱ་ནག་གི་ནང་ནས་རྒྱུས་ཡོད་ཞིག་གིས་ས་དཀར་བཀྲ་ཤིས་ལགས་སུ་མཁོ་སྤྲོད་བྱས་ཡོད་པ་རེད་འདུག་མགོན་པོ་སྐྱིད་ལགས་ཀྱིས་ཁོང་མོ་ཡི་སྤུན་མཆེད་རྡོ་རྗེ་བཀྲ་ཤིས་གློད་གཏོང་ཡོང་ཐབས་སུ་ངོ་རྒོལ་ཐེངས་མང་པོ་བྱས་ཡོད་ལ། ནམ་རྒྱུན་ལྟར་ན་ཁོང་ཚོ་ཡི་ངོ་རྒོལ་ལས་འགུལ་དང

ཆེད་དུ་མངགས་ནས་གླས་ཏེ་རང་དབང་ཅན་གྱི་ཞིབ་འཇུག་ཚོགས་པ་དེའི་མི་སྣ་དྲུག་ཙམ་རྒྱ་གར་བཞུགས་སྒར་རྡ་རམ་ས་ལ་རུ་འབྱོར་ཏེ་ད་རེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་ཆེ་དང་སྡེ་ཚན་འགན་འཛིན་དང་ལས་འཆར་འགན་འཛིན་སོགས་འབྲེལ་ཡོད་དང་མཇལ་འཕྲད་གནང་བ་དང་དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དང་ཚོགས་སྡེ་ཁག་ཅིག་དང་ལྷན་དུ་ཐུག་འཕྲད་གནང་སྟེ་མ་འོངས་པར་རོགས་སྐྱོར་གནང་ཚུལ་སྐོར་ཞིབ་འཇུག་གནང་བཞིན་ཡོད་པའི་གནས་ཚུལ་ཐོན། དེ་ནི USAID ཟེར་བའི་ཨ་རིའི་རོགས་སྐྱོར་ཚོགས་པ་དེའི་ཐོག་ནས་རང་དབང་ཅན་གྱི་ཞིབ་འཇུག་ཚོགས་པ་ཞིག་གླས་ཏེ་ཞིབ་འཇུག་གནང་བཞིན་པའི་གནས་ཚུལ་ཐོན་པ་ལྟར་ད་རེས

རྡ་རམ་ས་ལ་ལ་དེ་འདྲ་བསྡད་གཟའ་པ་སངས་ནས་ཞེས་ན་ནི། དེ་རྡ་རམ་ས་ལ་ཡི་གི་ནང་ལོགས་ལ་ལྷན་ཁང་ཁག་རེད་ད་ག་ནང་བཞིན་སྒེར་པ་གི་ཚོགས་སྡེ་ཁག་རེད་ཨེ་གཞོན་སྐྱེས་ཁག་རེད་ཚོང་རྒྱ་ཡིག་ཁག་རེད་དེ་གས་མཉམ་དུ་མི་རྗེ་ལེ་འདང་བྱེད་ད་བོད་པའི་སྤྱི་ཚོགས་ཁྱོན་ཡོངས་གི་དཔལ་འབྱོར་གི་གནས་བབ་རེད་ད་ག་ནང་བཞིན་གི་རིག་གཞུང་གི་ཐོག་ནས་ཡ་ད་གང་འདྲ་གནས་སྟངས་གང་འདྲ་ཆགས་ཡོད་ད་ག་ནང་བཞིན་གི་སྤྱི་ཚོགས་ཁྱོན་ཡོངས་གི་གནས་བབ་ཐོག་ལ་ཡ་ད་གང་འདྲ་རེད scoping study ཞུ་དུ་ཨ་རྟོག་ཞིབ་གནང་ག་དེ་ཕེབས་ཡོད་རེད་ད།

སྲ་བརྟན་འོང་ཐབས་དང། འཚོ་བའི་གོ་སྐབས་བསྐྲུན་ཐབས་དང། བོད་ཀྱི་སྐད་ཡིག་དང་བོད་མིའི་རིག་གཞུང་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་སོགས་ཀྱི་ཆེད་དུ་ཨ་རི་ནང་རྟེན་གཞི་བྱས་པའི Tibet Fund དམ་བོད་ཀྱི་ཐེབས་རྩ་དང་བོད་མིའི་སྒྲིག་འཛུགས་བཅས་ལ་རོགས་སྐྱོར་གནང་དགོས་ཡོད་པ་དང་འབྲེལ་ནས་རོགས་སྐྱོར་གནང་བཞིན་ཡིན་པ་རེད།

ད་ག་ནང་བཞིན་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ལ་ད་ལྟ་ཐད་ཀར་ཡང་རོགས་དངུལ་ཅིག་འབྱོར་གྱི་ཡོད་རེད་དེ་ཡིན་དུས་བསམ་པ་ལ་ད་ཁོ་རང་ཚོས་རོགས་དངུལ་ཤུགས་ཆེན་གནང་ཡོད་དེ། བོད་པའི་སྤྱི་ཚོགས་ཁྱོན་ཡོངས་ཀྱི་དཔལ་འབྱོར་གནས་བབ་ལས་ད་ག་ནང་བཞིན་གྱི་ཚོང་དང། བོད་མིའི་གིས་ད་གང་ལྟར་གཞོན་སྐྱེས་དེ་གའི་ལ་ལས་རིགས་སྦྱོང་བརྡར་དང་ད་ག་ནང་བཞིན་དེ་གའི་ཐོག་ལ་མཐུན་རྐྱེན་གནང་ཡས་རེད་ཞིང་པ་དེ་གའི་མཐུན་རྐྱེན་གནང་ཡས་རེད། ད་གང།

སྨོན་ལམ་རེད། ད་ག་ནང་བཞིན་གྱི་ཚོགས་སྡེ་ཁག་ཁ་ཤས་ཅིག་ལ་ང་རང་ཚོ་དེ USAID ནས་རོགས་དངུལ་གནང་བཞིན་པའི་བང་དེ་རེད། ད་ག་ནང་བཞིན་འཕྲོད་བསྟེན་གྱི་ལས་འཆར་རེད། བུད་མེད་ནུས་སྟོབས་དང་འབྲེལ་བའི་ལས་འཆར་རེད། ཨ་ནི་ཤེས་ཡོན་དང་འབྲེལ་བའི་ལས་འཆར་ཐོག་ལ་ཡ། རོགས་དངུལ་ཧ་ལས་པའི་ཤུགས་ཆེན་པོ་ཅིག་དང་ཤུགས་ཆེ་ཤོས་འགྲོ་བཞིན་གནང་མཁན་ཆགས་བསྡད་པ་འདི་ཆགས། དེ་ནས་ཡང་ད་རེས་ཨ་རིའི་རོགས་སྐྱོར་གྱི་ཉམས་ཞིབ་དེ་ནི་སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་དགོས་མཁོ་ཧ་གོ་བའི་ཆེད་དུ་ཡིན་པ་དང

Open Call དེ་མ་བཏང་སྔོན་ནས USAID གི། ད་ནི་ཤི། ག་འདྲའི་འདྲ་བོ་ཅིག་ལ། ཕྱོགས་ག་འདྲའི་འདྲ་བོ་ཅིག་ལ་དང་དམིགས་ཡུལ་ག་འདྲའི་འདྲ་བོ་ཅིག་ལ་དང Objective དང་དེའི Program གི Objective དེ་འབྲི་མཁན་ལ་སྤྱི་ཚོགས་ཀྱི་དགོས་མཁོ་དེ་ག་རེ་ཡིན་པ་མགོ་ཚོད་ལ་ཨ་ནི Independent Assessment ཅིག་བྱེད་དགོས་རེད་ནམ་རྒྱུན་ནས USAID གི་འགྲོ་སྟངས་འདྲ་བོ་ཅིག་རེད་ཁོ་རང་ཚོ་རེད་བ། སྤྱི་ཚོགས་ཀྱི་དགོས་མཁོ་དེ་ཧ་གོ་ཡས་ལ USAID ཁོ་རང་གི་ཉམས་མྱོང་ཐོག་ནས་དང Secondary Report དང Assessment མང་པོ་ཀློག་གི་རེད་དེ་ནང་བཞིན། བོད་མི་སྒྲིག་འཛུགས་ཁོ་རང་གི

སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་མགོ་བཙུགས་ནས་ད་བར་བཙན་བྱོལ་བོད་མིའི་ཁྲོད་ལོ་རེར་ཨ་རིའི་སྒོར་མོ་ཌོ་ལར་ས་ཡ་ལྔ་ལྷག་གི་རོགས་དངུལ་གནང་སྟེ་ད་བར་ལོ་བདུན་ཙམ་འགྲོ་བཞིན་ཡོད་པ་རེད་གདའ། ཅེས་དེ་རིང་གི་དམིགས་བསལ་གསར་འགྱུར་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན།

འབྲས་ལྗོངས་རྒྱལ་ས་སྒང་ཏོག་ནང་གི་བོད་མི་རྣམས་ཀྱིས་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ལ་ནོ་སྦེལ་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བ་ཡི་དུས་ཆེན་སྲུང་བརྩི་མཛད་སྒོ་ཡི་ནང་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་ལྷན་ཞུགས་གནང་བའི་སྐབས་སུ་འབྲས་ལྗོངས་མངའ་སྡེ་ཡི་གཞུང་ནས ྋགོང་ས་མཆོག་ལ་བསྙེན་བཀུར་གང་གཟབ་ཞུས་པར་ཡི་རངས་བསྔགས་བརྗོད་གནང་ཡོད་འདུག།

ཡང་ཁོང་གིས་བཙན་བྱོལ་བོད་མི་ཡི་རང་དབང་གི་ལས་འགུལ་དང་འབྲས་ལྗོངས་མངའ་སྡེ་གཞུང་གིས་མཐུན་འགྱུར་རོགས་རམ་གང་ཡོད་གནང་བཞིན་ཡོད་པ་ཞིག་དང་ལྷག་པར་དུ་སྤྱི་ཁྱབ་བློན་ཆེན་མཆོག་གི་དབུ་ཁྲིད་ཀྱི་འོག་འབྲས་ལྗོངས་མངའ་སྡེ་ཡི་གཞུང་གིས་གོང་ས་མཆོག་གི་ཆིབས་སྒྱུར་གྱི་སྐབས་སུ་ཆེས་མཐོ་ཡི་བསྙེན་བཀུར་རྩེ་གྲས་ཞུས་པ་སོགས་ལ་བཀའ་དྲིན་ཆེ་གསུངས་གནང་ཡོད་པ་རེད་འདུག་ཡང་འདི་ལོ་ཕྱི་ཟླ་བཅུ་གཅིག་པ་གི་ནང་རྒྱ་གར་གྱི་མ་ཤའི་ཚོང་ར་ཡི་རིན་ཐང་ཧོང་ཀོང་གི་མ་ཤའི་ལས་ཆེ་བ་ཆགས་ཏེ་ད་ལྟའི་ཆར་རྒྱ་གར་མ་ཤའི་ཚོང་ར་ཡི་རིན་ཐང་འཛམ་གླིང་གི་ནང་ལ་ཨང་བདུན་པར་བརྒྱུགས་ཡོད་པ་རེད། དེ་ཡང་རྒྱ་གར་གྱི་མ་ཤའི་ཚོང་ར་ཡི་བརྒྱ་ཆ་ལྔ་བཅུ་ཐམ་པ་ཡི་གཏན་ཚིགས་ཀྱི་གྲུབ་འབྲས་བརྟན་པོ་བྱུང་ཡོད་པ་དེ་གིས་ད་ལོ་ཡང་བརྒྱ་ཆ་བཅུ་དྲུག་གིས་འཕར་ཡོད་པ་མ་ཟད།

སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་སྒང་ཏོག་གི་ནང་གི་བཞུགས་གནས་མགྲོན་ཁང་ནས་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་མཆོག་གི་བཞུགས་གནས་མེ་ཏོག་སྒང་དུ་ཆིབས་བསྒྱུར་བསྐྱངས་པའི་གི་སྐབས་སུ་ཕེབས་ལམ་གཡས་གཡོན་དུ་བོད་མི་དང་ས་གནས་ཡུལ་མི་དད་ལྡན་པ་ཚོ་གིས་ཞལ་མཇལ་དང་ཕེབས་བསུ་ཞུས་ཡོད་པ་རེད། དེ་ནས་གོང་ས་མཆོག་བོད་མགྲོན་ཁང་གི་ནང་ལ་ཞབས་སོར་འཁོད་པའི་སྐབས་སུ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་དང་ཁོང་གི་སྐུ་ཟླ་གཉིས་ཀྱིས་དབུས་པའི་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་དང་བློན་ཆེན་ཁག་གི་གནད་ཡོད་མི་སྣ་མང་པོ་ཞིག་གིས་གོང་ས་མཆོག་ལ་ཕེབས་བསུ་དང་ཆེ་བསྟོད་ཀྱི་ཕེབས་བཤད་གསོལ་སྟོན་ཞིག་ཞུས་ཡོད་པ་རེད།

དེ་བཞིན་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་ནས་ལུས་བཤེར་དང་ཁ་པར་སོགས་ལ་སྔོག་བཤེར་བྱས་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དགའ་ལྡན་ལྔ་མཆོད་ཀྱི་ཉིན་ལྷ་སའི་གཙུག་ལག་ཁང་དུ་མི་མང་བཀག་འགོག་དང་ཉེན་རྟོག་པ་དང་དྲག་ཆས་དམག་མིས་བསྐོར་ཡོད་པའི་བརྙན་ཁག་ཅིག་འབྱོར་བའི་ནང། ཉེན་རྟོག་པ་ཚོས་མི་མང་ལ་འདུ་འཛོམས་ཁྲོད་གློག་འོད་ཆེན་པོ་ཞིག་སྤར་ཞིང།

ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཟིན་དེ་དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།